sbs.com.au/tibetan། ཨོ་སི་ཀྲི་ལི་ཡའི་ནང་གསར་དུ་འབྱོར་མི་རྣམས་ལ་མོ་ཊ་གཏོང་རྒྱུ་དེ་རྩ་བའི་ཆ་ནས་དགོས་མཁོ་ངེས་ཅན་ཡོད་པ་ཞིག་རེད། འོན་ཀྱང། ཨོས་ཏྲེ་ལི་ཡའི་མངའ་སྡེ་སོ་སོའི་ནང་ཁ་ལོ་བའི་ལག་ཁྱེར་གྱི་དགོས་མཁོ་ཆ་རྐྱེན་མི་འདྲ་བ་ཡོད་པར་བརྟེན། ཁྱེད་ཀྱི་ཁ་ལོ་བའི་ལག་ཁྱེར་གྱི་ཆ་རྐྱེན་རྣམས་རང་ཉིད་མངའ་སྡེ་གང་དུ་གནས་ཡོད་མིན་དང་ཐོངས་མཆན་ལག་ཁྱེར་གང་འདྲ་ཡོད་མིན་ལ་རག་ལས་ཀྱི་ཡོད་པ་རེད། གལ་སྲིད་ཁྱེད་རང་ཨོས་ཏྲེ་ལི་ཡར་གནས་སྐབས་རིང་ལྟ་སྐོར་ཡོང་བའམ་ཡང་ན་གནས་སྐབས་ཀྱི་ཐོངས་མཆན་ལག་ཁྱེར་ཐོག་དེར་བསྡད་ཡོད་ན། ཨོ་སི་ཀྲི་ལི་ཡའི་མངའ་སྡེ་མང་ཆེ་བའི་ནང་རྒྱལ་ཁབ་གཞན་པའི་ཁ་ལོ་བའི་ལག་འཁྱེར་བེད་སྤྱོད་བྱེད་པའི་ཐོག་མོ་ཊ་གཏོང་ཆོག་པ་ཡིན། དེ་མིན་ཁྱེད་ཀྱི་ཁ་ལོ་བའི་ལག་འཁྱེར་དེ་སྐད་ཡིག་གཞན་ནང་དུ་ཡོད་ན་ངེས་པར་དུ་ཨོ་སི་ཀྲི་ལི་ཡའི་ལས་ཁུངས་ཚད་ལྡན་ཞིག་ལས་རྒྱལ་སྤྱིའི་ཁ་ལོ་བའི་ཆོག་མཆན་གྱི་དཔང་ཡིག་ཞུ་དགོས་ངེས་རེད།

དེས་ཨོ་སྟྲེ་ལི་ཡའི་ནང་ཚད་ལྡན་གྱི་ལག་འཁྱེར་ཡིན་པ་ར་སྤྲོད་བྱེད་ཐུབ། སྐབས་རེ་མི་མང་པོར་ཨོ་སྟྲེ་ལི་ཡའི་ནང་གནས་སྤོས་རྗེས་རང་ཉིད་ཀྱི་རྒྱལ་ཁབ་ཀྱི་ཁ་ལོ་བའི་ལག་འཁྱེར་དེ་ཨོ་སྟྲེ་ལི་ཡའི་ལག་འཁྱེར་དུ་བསྒྱུར་དགོས་པ་ཡིན། ཝིག་ཏོ་རི་ཡའི་གཞུང་གི་རླངས་འཁོར་ཨང་དང་ཁ་ལོ་བའི་ལག་འཁྱེར་ཐོ་འགོད་བྱེད་སའི་ལས་ཁུངས་ཀྱི་སྤྱི་ཁྱབ་འགན་འཛིན་པ David Shelton ལགས་ཀྱིས་གསུངས་དོན། དང་ཐོག་ཁྱེད་ཀྱིས་རྒྱལ་ཁབ་གཞན་གྱི་ཁ་ལོ་བའི་ལག་ཁྱེར་དེ་ཨོ་སྟྲེ་ལི་ཡའི་ལག་ཁྱེར་དུ་ངེས་པར་དུ་བསྒྱུར་དགོས་མིན་ལ་བལྟ་དགོས། དེ་ཡང། གལ་སྲིད་ཁྱེད་རང་ཨོ་སྟྲེ་ལི་ཡའི་ནང་གནས་སྐབས་ཀྱི་ཐོངས་མཆན་ལག་ཁྱེར་ཐོག་བསྡད་ཡོད་པ་དང། ཁྱེད་ཀྱི་ལག་ཁྱེར་དེའང་ཁྲིམས་མཐུན་ཡིན་པ་མ་ཟད་དབྱིན་ཡིག་ཐོག་ཡིན་ན་ཨོ་སྟྲེ་ལི་ཡའི་ཁ་ལོ་བའི་ལག་ཁྱེར་ལ་བསྒྱུར་དགོས་མེད།

རྒྱལ་སྤྱིའི་ཁ་ལོ་བའི་ཆོག་མཆན་དཔང་ཡིག་ཞུས་པ་ལ་ངེས་པར་དུ་ཁྱེད་རང་ལ་ཆ་རྐྱེན་ལྟོས་མེད་ཀྱི་ཁ་ལོ་བའི་ལག་ཁྱེར་དགོས་ངེས་རེད། གལ་སྲིད་ཁྱེད་རང་གནས་སྐབས་ཀྱི་ཐོངས་མཆན་ལག་ཁྱེར་ཐོག་ཨོ་སྟྲེ་ལི་ཡར་དུས་ཡུན་རིང་ཙམ་སྡོད་མཁན་ཡིན་ན། རྒྱལ་སྤྱིའི་ཁ་ལོ་བའི་ཆོག་མཆན་དཔང་ཡིག་ཡོད་ན་ཁེ་ཕན་ཆེན་པོ་ཡོད། གལ་སྲིད་ཁྱེད་རང་གཏན་འཇགས་སྡོད་མི་ཡིན་ན་ཨོ་སི་ཀྲི་ལི་ཡར་སླེབས་ནས་ཟླ་བ་གསུམ་ནས་དྲུག་ནང་ཚུད་ལ་རྒྱལ་ཁབ་གཞན་གྱི་ལག་ཁྱེར་དེ་ཨོ་སི་ཀྲི་ལི་ཡའི་ལག་ཁྱེར་དུ་བསྒྱུར་དགོས་ངེས་རེད། ཡིན་ན་ཡང་མངའ་སྡེ་སོ་སོའི་ཁྲིམས་ལ་གཞིགས་ནས་ལག་ཁྱེར་བསྒྱུར་ཚུལ་ཅུང་མི་འདྲ་བ་ཡོད། ཕྱིའི་རྒྱལ་ཁབ་འགའ་ཤས་ཀྱི་མི་རྣམས་རྒྱུགས་གང་ཡང་སྤྲོད་མི་དགོས་པའི་ཐད་ཀར་ཨོ་སི་ཀྲི་ལི་ཡའི་ཁ་ལོ་བའི་ལག་ཁྱེར་རག་ཆོག་ཝིག་ཏོ་རི་ཡའི་མངའ་སྡེའི་ནང་རྒྱལ་ཁབ་འགའ་ཤས་ཀྱི་ཁ་ལོ་བའི་ལག་འཁྱེར་ལ་ཆེ་མཐོང་སྤྲོད་པའི་ཐོག་ཚད་ལྡན་ཡིན་པར་ངོས་འཛིན་བྱེད་ཀྱི་ཡོད། དཔེར་ན། སིང་ག་ཕོར། ཉི་ཧོང། སི་པན། མཱལ་ཏཱ། སི་ཝི་ཏན། དབྱིན་ཡུལ། ཁེ་ན་ཌ་དང་དེ་བཞིན་ཡུ་རོབ་ཀྱི་རྒྱལ་ཁབ་མང་ཆེ་བ་ཚུད་ཀྱི་ཡོད། དེ་མིན་རྒྱལ་ཁབ་གཞན་ནས་ཡིན་པའི་མི་རྣམས་ཀྱིས་སྤྱི་བཏང་ཤེས་བྱའི་རྒྱུགས་དང་དངོས་སུ་རླངས་འཁོར་གཏོང་ནས་རྒྱུགས་སྤྲོད་དགོས་པ་ཡིན། འོན་ཀྱང། ཨོ་སི་ཀྲི་ལི་ཡར་གནས་སྤོ་བ་མང་པོ་རྒྱ་གར་དང་རྒྱ་ནག། སུ་དཱན། པཱ་ཀི་སི་ཐན་བཅས་ནས་སླེབས་ཀྱི་ཡོད། རྒྱལ་ཁབ་དེ་དག་གི་ཁ་ལོ་བའི་ལག་འཁྱེར་རྣམས་ཝིག་ཏོ་རི་ཡའི་མངའ་སྡེའི་ཁྲིམས་འོག་ཏུ་ངོས་འཛིན་བྱེད་ཀྱི་མེད་པས་མི་ཚང་མས་ངེས་པར་དུ་ཝིག་ཏོ་རི་ཡའི་མངའ་སྡེའི་ཁ་ལོ་བའི་ལག་འཁྱེར་ལ་བསྒྱུར་དགོས་པ་ཡིན།

རྒྱུགས་སྤྲོད་དངོས་སུ་དེར་ཚན་པ་གཉིས་ཡོད་པ་དང་ཁྱོན་བསྡོམས་དུས་ཡུན་སྐར་མ་སུམ་ཅུ་ཙམ་ཡོད། དང་ཐོག་ལ་སྐར་མ་བཅུའི་རིང་ཁྱེད་ཀྱིས་མོ་ཊ་ཐེངས་གསུམ་ཁ་བསྒྱུར་བའི་ཐོག་ཁ་བསྐོར་བ་དང། རྒྱབ་ཤིག་རྒྱག་པའི་ཐོག་མོ་ཊ་འཕྲེད་ལ་བཀག་འཇོག་ཐུབ་མིན་ཚོད་ལྟ་བྱེད་ཀྱི་རེད། དེ་རྒྱུགས་འཕྲོད་རྗེས་སྐར་མ་ཉི་ཤུ་རིང་ཁྱེད་ཀྱིས་རྒྱ་ལམ་ཐོག་འགྲིམ་འགྲུལ་གྱི་སྒྲིག་ཁྲིམས་དང་མཐུན་པར་མོ་ཊ་གཏོང་ཐུབ་ན་ཁྱེད་རང་རྒྱུགས་འཕྲོད་པ་རེད། ཨོ་སི་ཀྲི་ལི་ཡའི་ནང་གསར་དུ་གནས་སྤོ་བ་རྣམས་ལ་རྒྱལ་ཁབ་དེའི་ནང་མོ་ཊ་བཏང་བར་དཀའ་ངལ་མང་པོ་འཕྲད་སྲིད། ཨ་ཏི་ལོ་ཁར་མེག་ལགས་ཀྱིས་ཁ་ལོ་བ་གསར་པ་རྣམས་ལ་འཕྲད་པའི་གནད་དོན་འགའ་ཞིག་ངོས་འཛིན་བྱས་ཡོད། ཨོ་སི་ཀྲི་ལི་ཡའི་ནང་རྒྱལ་ཁབ་གཞན་དང་མི་འདྲ་བར་ཁ་ལོ་བ་རྣམས་ལས་གོམ་བགྲོད་པའི་མི་རྣམས་ལ་དེ་བས་ཀྱང་རྒྱ་ལམ་དུ་ཐོབ་ཐང་མང་བ་ཡོད་པ་ཡིན། དེ་འདྲ་སོང་ཙང་མོ་ཊ་གཏོང་སྐབས་གོམ་བགྲོད་པའི་མི་རྣམས་ལ་ལྷག་པར་དུ་དོ་སྣང་གནང་དགོས་པ་ཡིན། རྒྱལ་ཁབ་གཞན་ནས་ཡོང་བའི་མི་མང་པོ་ཞིག་གིས་ཨོས་ཏྲེ་ལི་ཡའི་མི་རྣམས་བཞིན་གཞུང་ལམ་སྟེང་མོ་ཊ་རྒྱུན་ཐག་རིང་པོ་གཏོང་ཐུབ་ཀྱི་མེད། གང་ཡིན་ཟེར་ན་ཁོ་ཚོའི་སོ་སོའི་ལུང་པར་དེ་ལྟར་གྱི་མྱོང་གོམས་མེད་པའི་རྐྱེན་ཡིན། གལ་སྲིད་ཁྱེད་ཀྱིས་དབྱིན་ཡིག་ཤེས་ཀྱི་མེད་ན་གཞུང་ལམ་དུ་བཀོད་པའི་ལམ་རྟགས་དང་ལམ་ཕྱོགས་རྣམས་མགོ་མ་ཚོས་པའི་རྐྱེན་དཀའ་ངལ་འཕྲད་ངེས་རེད།

མོ་ཊ་ལག་པ་གཡོན་ཕྱོགས་སུ་བསྡད་དེ་གཏོང་བར་གོམས་ཡོད་པ་དང་ཨོ་སི་ཀྲི་ལི་ཡའི་ནང་ལག་པ་གཡས་ཕྱོགས་སུ་བསྡད་དེ་གཏོང་དགོས་པར་བརྟེན་ཁོ་ཚོར་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད། ཨོ་སི་ཀྲི་ལི་ཡའི་ནང་མངའ་སྡེ་དང་ས་ཁུལ་སོ་སོར་མོ་ཊའི་འགྲོ་ལམ་དང་ལག་ཁྱེར་གྱི་སྒྲིག་ཁྲིམས་མི་འདྲ་བ་གཏན་འབེབས་བྱས་ཡོད། SBS Tibetan Welcome Home།